བོད་མིའི་རང་དབང་སྒྲ་ལྡན་གསར་འགྱུར་གསན་མཁན་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུ། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་ཚེས་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་ལོ་འདིའི་བོད་མིའི་རང་དབང་འདོན་ཐེངས་ལྔ་བཅུ་པ་སྙན་སྒྲོན་ཞུ་རྒྱུ་ཡིན། ཐོག་མར་ཐེངས་འདིའི་གསར་འགྱུར་གཙོ་ཆེ་ཁག་སྙན་སྒྲོན་ཞུ་རྒྱུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་པ། ཡོ་རོབ་ཝིཡེད་ནམ་ནང་པའི་ལྷན་ཚོགས་ཀྱིས་རྒྱ་ནག་གཞུང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ངོས་འཛིན་གནང་སྐོར་ཐེ་བྱུས་བྱེད་བཞིན་པར་སྐྱོན་བརྗོད་གནང་བ། ཡོ་རོབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་ནས་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་བརྒྱུད་བོད་ཀྱི་རིག་གཞུང་བཙན་བསྒྱུར་གཏོང་བཞིན་པར་སྐྱོན་བརྗོད་ཀྱི་གྲོས་ཆོད་བཞག་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས Donald Tusk མཆོག་པོ་ལན་གྱི་སྲིད་བློན་དུ་བསྐྱར་འདེམས་བྱུང་བར་འཚམས་འདྲི་མཛད་པ། དབྱིན་ཡུལ་གྲོས་ཚོགས་སུ་བོད་དུ་ནང་པ་ཚོར་སྡུག་སྦྱོང་གཏོང་བཞིན་པའི་ཛ་དྲག་གནས་སྟངས་སྐོར་བགྲོ་གླེང་ཞིབ་ལྷུག་གནང་བ། བཅས་ཡིན། གསར་འགྱུར་རྒྱས་པ་གཤམ་ལ་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནུབ་བང་གཱལ་སྦག་ཀྲོ་ར་ནས་མཁའ་ལམ་བརྒྱུད་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་བསྐྱངས་ཡོད། དེ་ཡང་གོང་གསལ་ཉིན་གྱི་སྔ་དྲོ་ཆུ་ཚོད་བརྒྱད་དང་ཕྱེད་ཀ་ཙམ་ལ་སྦག་ཀྲོ་ར་གནམ་ཐང་ནས་མཁའ་ལམ་བརྒྱུད་གཱ་ཡཱ་གནམ་ཐང་དུ་ཞབས་སོར་བདེ་བར་འཁོད་པ་དང། གནམ་ཐང་དུ་གཱ་ཡཱ་རྫོང་གི་རྫོང་དཔོན་སོགས་ཀྱིས་ཕེབས་བསུ་དང་བཅས་རྡོར་གདན་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ་ཆིབས་བསྒྱུར་བསྐྱངས་ཡོད་པ་དང། སྐབས་དེར་རྡོར་གདན་ཁུལ་གྱི་ཚོགས་པ་ཁག་གིས་ཕེབས་བསུའི་ཆེད་ཕེབས་ལམ་དུ་སྒོ་ཆེན་གསར་བཞེངས་དང། མོས་གུས་གསོལ་འདེབས་ཀྱི་སྦྱར་བྱང་གིས་མངོན་པར་བརྒྱན་ཞིང། དད་ལྡན་སེར་སྐྱ་སྟོང་ཕྲག་མང་པོས་ལག་ཏུ་ཁ་བཏགས་དང་བདུག་སྤོས། མེ་ཏོག་སོགས་ཐོགས་ཏེ་ཕེབས་བསུ་ཞུས་པ་དང། འཛམ་གླིང་ཕྱོགས་མཐའ་གང་ས་ནས་ཆེད་ཕེབས་གནང་བའི་དད་ལྡན་མི་མང་རྣམས་མགོན་པོ་གང་ཉིད་མཆོག་གི་གསེར་ཞལ་མཇལ་ཏེ་ཇི་སྐད་དུ། བཅོམ་ལྡན་འདས་ནི་བྱོན་པ་ལེགས་བདག་ཅག་བསོད་ནམས་སྐལ་པ་ལྡན་ཇི་སྲིད་མཆོད་པ་བདག་བགྱིད་ན་དེ་སྲིད་བཅོམ་ལྡན་བཞུགས་སུ་གསོལ། ཞེས་བསོད་ནམས་ཀྱི་བགོ་སྐལ་ལེགས་པར་ཐོབ་པའི་སྤྲོ་སྣང་གི་དད་པས་མིག་ཆུ་དབང་མེད་ཤོར་བ་སོགས་ཆོས་ཀྱི་ཞིང་མཆོག་ཏུ་དགེ་བར་དགེ་ལེགས་ཀྱི་ལྟད་མོས་ངོ་མཚར་བར་བྱས། ག་ཡ་ཁུལ་གྱི་བདེ་སྲུང་མི་སྣ་དང་ཆིབས་བསུའི་རླངས་འཁོར་གྱིས་ཕེབས་ལམ་གཙང་སེལ་དང་ཆེས་མཐོའི་མི་སྣ་ཕེབས་པའི་བདེ་འཇགས་དུང་བརྡ་དང་བཅས་རུ་སྒྲིག་ཐོག་རྡོར་གདན་བོད་དགོན་དུ་ཞབས་སོར་འཁོད་མཚམས་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་འདུས་ཚོགས་ནས་སེར་སྦྲེང་དང། རྣམ་གྲྭ་མཁན་རིན་པོ་ཆེ་མཆོག་དང། ཐའེ་ཝན་བྷར་པ་དགོན་པའི་མཁན་པོ་མཆོག། གཞན་ཡང་རྡོར་གདན་ཁུལ་བཞུགས་པའི་བླ་སྤྲུལ་མཁན་པོ་སོགས་ཀྱིས་ཕེབས་བསུ་དང་བཅས་བཞུགས་སྒར་རྡོར་གདན་དགའ་ལྡན་འཕེལ་རྒྱས་གླིང་དུ་ཞབས་སོར་བདེ་བར་འཁོད་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གསུམ་བར་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་འཚོགས་བཞིན་པ་དང་སྟབས་བསྟུན་ཡོ་རོབ་གནས་འཁོད་ཝིཡེད་ནམ་ནང་པའི་ལྷན་ཚོགས་ཀྱི་ཚོགས་གཙོ་ཐིག་ནཱ་ཐེན་ལགས་དང། ཚོགས་གཞོན་ཐིག་ནུའུ་ཏིན་ལགས་ནས་གསར་འགོད་བསྒྲགས་གཏམ་ཞིག་སྤེལ་ཏེ་རྒྱ་ནག་གཞུང་གིས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ངོས་འཛིན་གནང་སྒོར་ཐེ་བྱུས་བྱེད་བཞིན་པར་སྐྱོན་བརྗོད་གནང་ཡོད་པ་རེད། དེ་ཡང་གསར་འགོད་བསྒྲགས་གཏམ་ནང་དུ་དགེ་འདུན་པའི་ལྷན་ཚོགས་ནས་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་གྱི་ལམ་སྲོལ་སྤྱི་དང་ཁྱད་པར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ངོས་འཛིན་གནང་སྒོར་ཐེ་བྱུས་བྱེད་མཚམས་བཞག་སྟེ་བོད་མི་རྣམས་ལ་རང་ཆས་སུ་ཡོད་པའི་ཆོས་དད་རང་དབང་ལ་གུས་བརྩི་བྱེད་དགོས་པའི་འབོད་སྐུལ་གནང་བ་མ་ཟད། དེ་མཚུངས་རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ངོས་འཛིན་བྱས་པའི ྋགོང་ས་ཏཱ་ལའི་བླ་མའི་ཡང་སྲིད་ལ་ངོས་འཛིན་གནང་སྐྱོང་མི་ཡོང་བའི་རེ་སྐུལ་གནང་ཡོད། རྡོ་རྗེ་གདན་དུ་འཚོགས་བཞིན་པའི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐོག་ཝི་ཡེཊ་ནམ་ནང་པའི་ལྷན་ཚོགས་ཀྱི་སྐུ་ཚབ་ཏུ་དགེ་འདུན་པ་ཐིག་ཁང་ཏའོ་ལགས་དང་ཐིག་ཧན་ཐན་ལགས་གཉིས་ལྷན་ཞུགས་གནང་གིན་ཡོད། ཡོ་རོབ་ཏུ་རྟེན་གཞི་བྱས་པའི་ཝི་ཡེཊ་ནམ་ནང་པའི་ལྷན་ཚོགས་ནི་ཡོ་རོབ་ཁྱོན་ཡོངས་སུ་ནང་པའི་མཆོད་རྟེན་ལྔ་བཅུ་ཡོད་པའི་མཐུན་ཚོགས་ཤིག་ཡིན་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་བཅུ་བཞིའི་ཉིན་ཡོ་རོབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་ནས་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་བརྒྱུད་བོད་ཀྱི་རིག་གཞུང་བཙན་བསྒྱུར་གཏོང་བཞིན་པར་སྐྱོན་བརྗོད་ཀྱི་གྲོས་ཆོད་བཞག་ཡོད། དེ་ཡང་ཐེངས་འདིའི་གྲོས་ཆོད་དེ་བཞིན་ཡོ་རོབ་གྲོས་ཚོགས་ཀྱི་འཐུས་མི་རྣམ་པས་བགྲོ་གླེང་ཞིབ་ལྷུག་གནང་རྗེས་གཏན་འབེབས་གནང་ཡོད་པ་དང། སྐབས་དེར་གྲོས་ཚོགས་འཐུས་མི་གྲངས་བཞི་བརྒྱ་བདུན་ཅུ་དོན་བདུན་ནས་རྒྱབ་སྐྱོར་དང་གྲོས་ཚོགས་འཐུས་མི་གྲངས་བཅུ་བཞི་ཡིས་དགག་པ། གྲོས་ཚོགས་འཐུས་མི་གྲངས་བཞི་བཅུ་ཞེ་ལྔ་མཉམ་ཞུགས་གནང་མེད་པ་རེད། གྲོས་ཚོགས་འདི་ཡིས་བོད་ནང་རྒྱ་ནག་གཞུང་གིས་སྟངས་འཛིན་བྱེད་བཞིན་པའི་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭའི་ནང་བོད་མིའི་ངོ་བོ་རྩ་མེད་གཏོང་བཞིན་པའི་གནས་སྟངས་ཙམ་མ་ཡིན་པར། སྤྱི་ཡོངས་ཐོག་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་དབང་སྒྱུར་འོག་གི་བོད་ཀྱི་ཛ་དྲག་གནས་སྟངས་ཀྱང་གསལ་སྟོན་བྱས་ཡོད། ཡོ་རོབ་གྲོས་ཚོགས་ཀྱི་གྲོས་ཆོད་འདི་བརྒྱུད་རྒྱ་ནག་གཞུང་ནས་བོད་ནང་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་འཕྲལ་དུ་ཕྱིར་བསྡུ་མཚམས་འཇོག་དགོས་པའི་འབོད་སྐུལ་དང་ཡོ་རོབ་གྲོས་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་ནས་བོད་ནང་གི་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་དང་འབྲེལ་ཡོད་རྒྱ་ནག་གི་དཔོན་རིགས་རྣམས་ལ་སྲིད་དོན་བཀའ་ཆད་གཏོང་དགོས་པའི་རེ་སྐུལ་གནང་ཡོད་པ་རེད། ཡོ་རོབ་གྲོས་ཚོགས་སུ་བོད་ནང་གི་གནས་སྟངས་དང་འབྲེལ་བའི་གྲོས་གཞི་དེ་གྲོས་ཚོགས་འཐུས་མི་ས་ལི་མ་ཡན་བུ་ལགས་ཀྱིས་ངོ་སྤྲོད་གནང་ཞིང། ཁོང་གིས་ལོ་འདིའི་ཕྱི་ཟླ་གསུམ་པའི་ནང་བཞུགས་སྒར་རྡ་རམ་ས་ལར་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་སྐུ་མགྲོན་དུ་ཆེད་ཕེབས་གནང་ཡོད། ཡོ་རོབ་གྲོས་ཚོགས་ནས་གལ་གནད་ཆེ་བའི་བོད་དོན་གྲོས་ཆོད་གཏན་འབེབས་གནང་བར་སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་དགའ་བསུ་དང་འབྲེལ། ཡོ་རོབ་གྲོས་ཚོགས་ནས་བོད་ནང་རྒྱ་ནག་གཞུང་གིས་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་བརྒྱུད་བོད་ཀྱི་རིག་གཞུང་རྩ་མེད་གཏོང་ཇུས་བྱེད་སྐབས་དེ་ལྟ་བུའི་གྲོས་ཆོད་གཏན་འབེབས་གནང་བ་ནི་དུས་དང་འཚམས་པ་ཞིག་ཡིན། གྲོས་ཆོད་འདིས་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་སྤྱི་དང་ཡང་སྒོས་བྱིས་པའི་ཐོབ་ཐང་རྡོག་རོལ་མུ་མཐུད་གཏོང་བཞིན་པ་གསལ་སྟོན་གནང་ཡོད་པ་བཅས་གསུངས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་བཅུ་བཞིའི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས Donald Tusk མཆོག་པོ་ལན་གྱི་སྲིད་བློན་དུ་བསྐྱར་འདེམས་བྱུང་བར་འཚམས་འདྲི་མཛད་ཡོད་པ་རེད།

མངོན་འདོད་འགྲུབ་པར་ཡོང་འགྱུར་གྱི་དཀའ་ངལ་མཐའ་དག་ལ་གདོང་ལེན་གནང་ཐུབ་པའི་ཐུགས་སྨོན་མཛད་ཡོད་པ་རེད། དབྱིན་ཡུལ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Jim Shannon ལགས་ཀྱི་གོ་སྒྲིག་དང་གྲོས་ཚོགས་འཐུས་མི Fiona Bruce ལགས Jacob Rees ལགས Kerry McCarthy ལགས Catherine West ལགས་ཀྱི་རྒྱབ་སྐྱོར་འོག་དབྱིན་ཡུལ་གྲོས་ཚོགས་སུ་རྒྱ་ནག་གཞུང་གིས་བོད་དུ་ནང་པ་ཚོར་སྡུག་སྦྱོང་མནར་གཅོད་གཏོང་བཞིན་པའི་ཛ་དྲག་གནས་སྟངས་སྐོར་བགྲོ་གླེང་ཞིབ་ལྷུག་གནང་ཡོད་པ་རེད། དེ་ཡང་གྲོས་ཚོགས་འཐུས་མི་ཇིམ་ཤ་ནོན་ལགས་ཀྱི་ངོ་སྤྲོད་གསུང་བཤད་ནང་རྒྱ་ནག་དམར་ཤོག་ཚོགས་པས་བོད་བརྒྱུད་ནང་བསྟན་ལ་ཐེ་བྱུས་སྟངས་འཛིན་བྱེད་ཐབས་རྩོམ་བཞིན་ཡོད། བོད་མི་རྣམས་ང་དང་སེམས་ཐག་ཉེ་པོ་ཡོད། དེར་བརྟེན་བརྗོད་གཞི་འདི་དམིགས་བསལ་གལ་ཆེན་པོ་བརྩི་གི་ཡོད། གྲོས་ཚོགས་འདིས་ཉམ་ཆུང་བོད་མི་རྣམས་ཀྱི་འབོད་སྒྲ་མཚོན་ཐུབ་པ་བྱེད་དགོས་ཞེས་གསུངས་པ་མ་ཟད། ཁོང་གིས་དབྱིན་གཞུང་བློན་ཆེན་རྣམས་ལ་བོད་མི་ཚོར་རྒྱབ་སྐྱོར་གནང་ཐབས་ཇི་དགེའི་སྐོར་ལམ་སྟོན་དོན་ཚན་ཁག་ཅིག་གནང་ཡོད། དོན་ཚན་ཁག་ནི། དང་པོ། བོད་མི་མང་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རང་རང་གི་ཆོས་ལུགས་ཀྱི་རྗེས་སུ་འབྲངས་ཏེ ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅོ་ལྔ་པ་ཆེན་པོ་མཆོག་ངོས་འཛིན་གྱི་མཛད་སྒོའི་ནང་ཞུགས་རྒྱུའི་ཐོབ་ཐང་སྲུང་སྐྱོབ་བྱེད་དགོས། གཉིས་པ། པཎ་ཆེན་རིན་པོ་ཆེ་སྐུ་འཁོར་ལྷན་རྒྱས་གློད་བཀྲོལ་ཡོང་ཐབས། གསུམ་པ། དགེ་འདུན་པས་མཚོན་པའི་ཉེས་མེད་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་ཡོང་ཐབས། བཞི་པ། འཇིགས་སྣང་དང་བཙན་གནོན་མེད་པའི་ཐོག་ནས་ཆོས་དད་རང་དབང་ལོངས་སུ་སྤྱོད་རྒྱུ། ལྔ་པ། བོད་ཀྱི་ནང་བསྟན་གྱི་བཀའ་འགྱུར་བསྟན་འགྱུར་གྱི་གཞི་མར་གྱུར་བའི་བོད་ཀྱི་སྐད་ཡིག་སྦྱོང་རྒྱུའི་ཐོབ་ཐང་ཡོད་པ། སྐབས་དེར་གསུང་བཤད་གནང་མཁན་ཚང་མས་བོད་ནང་ལོ་རེ་བཞིན་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་ཡོད་པའི་གནས་སྟངས་སྤྱི་དང། ཡང་སྒོས་ཆོས་དད་རང་དབང། ཁོར་ཡུག། མི་སེར་སྤེལ་ཡུལ་གཏན་བཅའ་སློབ་གྲྭ། རྒྱ་ནག་གིས་བོད་ཀྱི་རིག་གཞུང་ལག་ཆར་བཀོལ་སྤྱོད་བྱེད་བཞིན་པ། རང་ལུས་མེར་བསྲེགས་སོགས་ཀྱི་སྐོར་ནན་བརྗོད་གནང་བ་མ་ཟད། གསུང་བཤད་པ་རྣམས་ནས་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱིས་དཔར་འགྲེམས་གནང་བའི་དཔེ་དེབ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནང་གི་བོད་དང། གཞན་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་སོགས་ནས་འདོན་སྤེལ་གནང་བའི་གནས་ཚུལ་མཁོ་འདོན་གནང་སྟེ་འགྲེལ་བརྗོད་གནང་ཡོད་པ་རེད། དེ་བཞིན་གྲོས་ཚོགས་ནང་གྲོས་ཚོགས་འཐུས་མི་དང་རྒྱལ་སྤྱིའི་ཆོས་དད་རང་དབང་མཐུན་ཕྱོགས་ཀྱི་ཚོགས་གཙོ་ཟུར་པ Fiona Bruce ལགས་ཀྱིས་ཚོགས་མི་རྒྱལ་ཁབ་བཞི་བཅུ་ཞེ་གཉིས་ཡོད་པའི་རྒྱལ་སྤྱིའི་ཚོགས་པ་འདིས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་མཆོག་ཟླ་བ་བཅུ་གཉིས་པའི་ཆབ་སྲིད་བཙོན་པར་བདམས་ཡོད་ཅེས་སྙན་སེང་ཞུས་ཡོད། བགྲོ་གླེང་སྐབས་དབྱིན་ཡུལ་སྐུ་ཚབ་དོན་གཅོད་ཕར་སི་བསོད་ནམས་ཚེ་རིང་ལགས་དང་ནང་པའི་ལྷན་ཚོགས་ཀྱི་ཚོགས་གཙོ Desmond Biddulph ལགས